ད་གཉིས་པ་ལ། ད་འདི་ཡིས་དེ་ནས་ས་བཅད་གཅིག་ཡོང་བ་རེད་པས། སྒྲུབ་བྱེད་ལྟར་སྣང་དུ་བསྟན་པ་དེ་རེད་བ། འོ་ད་སྒྲུབ་བྱེད་ལྟར་སྣང་དུ་བསྟན་པ་ག་རེ་སྒྲུབ་བྱེད་ཟེར་ན། འོ་ས་ཆུང་གི་བ་ལང་དུ་སྤྱི་སྤྱི་གཞན་དེ་གཉིས་ཆགས་པ་ཡིན་པས་སྒྲུབ་བྱེད་དེ་ལྟར་སྣང་དུ་བསྟན་པ་ལ། འོ་གཉིས་པ་ལ། སྒྲུབ་བྱེད་མ་ངེས་འདི་ཡང་དེར་ཤན་གཅིག་གོ་དགོས་བ་དེ་ན་ཡང། དེ་རེད་བ། གཉིས་པ་ལ་ས་བཅད་རེད་བ། ཁོའི་སྟེང་དུ་ཤན་རིང་ན་ཧོ་རྒྱག། ད་ག་རེ་རེད་ཟེར་ན་ས་བཅད་ག་རེ་སོང་སྒྲུབ་བྱེད་མ་ངེས་པ། སྐྱོན་སྤོང་གི་མི་འཐད་པ། གཞན་སེལ་སྒྲ་བློའི་རྒྱུར་རིགས་པ་ཟེར་ནས་ས་བཅད་གསུམ་ཡོད་དང་པོ་ནི་བྱས་ནས་སྤྱི་ཡོད་དེ་ཟེར་ནས། སྤྱི་ཡོད་པར་ཐལ་དུ་མ་ལ་སྤྱི་བློ་དང་སྤྱི་སྒྲ་སྐྱེ་བ་མཐོང་བའི་ཕྱིར་དེའི་ཁོ་རེ་ཁས་ལེན་ཨ་མ་རེ་མི་རབ་པ། སྤྱི་སྤྱི་གཞན་ཡོད་བ་ཟེར་ཡོད་གར་ཟེར་ན་དུ་མ་ལ་སྤྱི་བློ་སྐྱེ་བ་དུ་མ་ལ་སྤྱི་བློ་སྐྱེ་བ་ལ། དུ་མ་ལ་དུ་མ་ལ་སྤྱི་བློ་སྐྱེ་བ་ལ་ཟེར་དུ་མ་ལ་སྤྱི་བློ་སྐྱེ་བ་ཟེར་ན་ཤིང་བ་གསལ་རྣམས་ལ་འདི་ནི་བ་ལང་ངོ་སྙམ་པའི་བློ་སྐྱེ་བ་བྱེད་པ་ལ་བ་སྤྱི་དོན་གཞན་ལ་ལྟོས་དགོས་པ་རེ་ཁོ་རང་ཁས་ལེན་ཡོད་ཚེ་དེ་རེད། ཨོ་བ་སྤྱི་དོན་ཡོད་ཁ་རུ་བ་ལང་བ་གསལ་རྣམས་ལ་བ་ལང་ཞེས་པའི་སྒྲ་དེ་འཇུག་པར་བྱེད་པ་ལ། ཨོ་ནི་ཨོ་ཡ་གི་ག་རེ་ཡོང་གོ་ར་བ་སྤྱི་རྟག་དངོས་ཧོ་ལ་ལྟོས་གོ་རེ་ཟེར་ལ་བས་བྱའི་ལྟོས་ཚ་ཐ་དེ་ན་ཁོ་རེ་ཁས་ལེན་ཡ་གི་ར་བ་སྤྱི་གཞན་དེ་གཉིས་བ་བ་གསལ་རྣམས་ལ། ཨོ་ནི་ག་རུ་སོ་སྒྲ་བློ་འཇུག་པའི་འཇུག་པ་གང་ཞིག་སེ་ཁས་བླངས་ཐ་རེ་བྱ་ར་བ་སྒྲ་བློ་ཞེས་པ་དེ་སྒྲ་དང་བློ་གཉིས་སེ་ཐ་ར་བ།

ཡིན་པར་ཐལ་ལུག་གི་དགྲ་ཡིན་པའི་ཕྱིར་སོ་ལབ་གི་ཨ་ར་ཁོ་སི་སི་ཨོ་ད་དེའི་བཟོ་ར་བྱེད་ན་ཡ་གི་སྒྲ་བློ་སྒྲ་བློ་ཟེར་ཏེ་སྒྲ་གོ་ཡང་ང་རང་ཚོ་འདྲ་པོ་འདྲ་པོ་ཞིག་འདུག་ཟེར་གོ་འདྲ་བློ་གོ་མ་ར་བ། འདིས་ག་རེ་ཟེར་ན་ཨ་མཆོག་ལ་གོ་རྒྱུའི་སྒྲ་དེ་བཤད་དེ་ཨ་ར་ཁོ་ལ་ཚིག་གོ་ལ་མ་བལྟས་ན་ཡ་གི་འདྲ་བློ་སྐྱེས་ཟེར་ན་འདི་ནི་བ་ལང་ངོ་སྙམ་པའི་འདྲ་བློ་སྐྱེས་བ་ལ་ཟེར་ཡ་གཅིག་བཤད་རྒྱུ་ཞིག་ཨོ་ར་བ། རེད་བ། བ་ཕྱུགས་རྣམས་རིགས་གཅིག་ཏུ་གཏོགས་ཡས་དེ་ལ་འདྲ་བློ་སྐྱེས་ཟེར་ཞེས་རོ་ཨོ་ཁོ་བྱེད་ཡ་མ་ར་བྱེད་ས་ཁོ་མ་བལྟས་ན་སྤྱང་ཀུ་ཆོས་ཅན་ཟེར་ཡ་དེ་འདྲ་ཆགས་འགྲོ་རེད་མཉན་བྱ་ཡིན་པར་ཐལ་སྒྲ་ཡིན་པའི་ཕྱིར་ཡིན་པར་ཐལ་ལུག་གི་དགྲ་ཡིན་པའི་ཕྱིར་ཟེར་གི། སྐད་ཆ་འོ་ལེ་ཉན་ག་ཡོད་རེད་འོ་ཐུགས་རྗེ། དུ་མ་ལ་སྤྱི་བློ་དང་སྤྱི་སྒྲ་སྐྱེ་བ་མཐོང་བའི་ཕྱིར་ཟེར། སྤྱི་མེད་ན་དུ་མ་ལ། དུ་མ་ཁོ་ནའི་བློ་སྐྱེ་ཡི་སྐྱེ་གི་རེད་མ་གཏོགས། འོ་ཐུན་མོང་བའི་ཆོས་ཀྱི་བློ་སྐྱེ་བ་མི་སྲིད་པར་འགྱུར་རོ། ཐུན་མོང་བའི་ཆོས་ཀྱི་བློ་ཟེར་ན། ཁོ། བ་གསལ་རྣམས་བ་ལང་ངོ་སྙམ་པའི་དོན་ནི། འོ་གཞི་མཐུན་གྱི་བློ་དེ་སྐྱེས་པ་རེད་བ་གཞི་མཐུན་གྱི་བློ་དེ་ཐུན་མོང་གི་བློ་ཟེར། འོ་འགྱུར་རོ་ཞེ་ན། དེ་རེད། འདི་དང་ཁོ་རེ་ཁས་ལེན་ཨ་མ་རེད་དེ། སྤྱི་སྒྲ་དང་སྤྱི་བློ་སྐྱེས་པ་ལ། སྤྱི་དོན་གཞན་ངེས་པར་དགོས་པ་མི་འཐད་པར་ཐལ་དེ་ཁོ་རེ་ཁས་ལེན་ཨ་མ་ཡིན་མི་ཤེས་ད་དེ། སྤྱི་སྒྲ་དང་སྤྱི་བློ་སྐྱེས་པ་ལ་སྤྱི་དོན་གཞན་ངེས་པར་དུ་དགོས་ཟེར་དེ་མི་འཐད་པར་ཐལ། ཐ་དད་མེད་པས་ནི། འོ་ཐ་དད་མེད་པའི་སྤྱི་དོན་གཞན་མེད་པར་ཡང་ཟེར་ཐ་དད་མེད་པས་ཟེར་ཚེ་ཁོ་སྤྱི་གཞན་ཆ་མེད་དེ་རེད་འགྲོ། འོ་ཐ་དད་མེད་པའི་སྤྱི་དོན་གཞན་མེད་པར་ཡང། འོ་དེ་འཚེད་པའི་སྐྱེས་བུ་དུ་མ་ལ་འཚེད་པ་པོ་ལ་སོགས་པའི། བརྗོད་པ་དང་སྤྱི་བློ་མཐོང་བ་ཡིན་པ་ཞིག་འདི་ཡ་ནི་མ་འདྲ་ལ་ཡོང་ན་འདི་བརྗོད་པ་ཟེར་དུས་འདི་འདྲ་ཡིན་ནམ་མེད་ན་མི་ཤེས་དང། སྤྱི་བློ་དང་སྤྱི་སྒྲ་ཟེར་དུས་སྐད་ཆ་འདི་ཡོང་ན། སྤྱི་སྒྲ་ཟེར་དུས་སྐད་ཆ་གོ་བརྗོད་པ་དེ་ལ་ཡོང་གོང་ཇི་གིར་བ། དུ་བ་དེ། འཚེད་པ་པོ་ལ་སོགས་པ་ཟེར་བརྗོད་པ་ཟེར་བརྗོད་པ་ཟེར་དུས་བརྗོད་བྱ་དང་རྗོད་བྱེད་ཟེར་འདི་ག་རེད་འདི་བརྗོད་བྱ་ཡིན་ན་ཁོ་བརྗོད་དེ་མ་རེད་ད་དེ་འདྲ་ག་རེ་ཟེར་ན། འཚེད་པ་པོ་ལ་སོགས་པའི་ནི། བརྗོད་པ་དང། འཚེད་པ་པོ་ལ་སོགས་པའི་བརྗོད་པ་དང་ཟེར་ན་དེ་ནི།

དོན་དག་ལ་ད་ག་འདི་འབྲས་བཙོ་མཁན་ལ་འབྲས་བཙོ་མཁན་རེད་ཅེས་པའི་ཚིག་ཅིག་འཇུག་གི་རེད་པ། འདི་འབྲས་བཙོ་མཁན་རེད་སྙམ་པའི་བློ་ཅིག་སྐྱེ་གི་རེད་པ། མཐོང་ཕྱིར་ཟེར། དེ་ག་རེ་གོ་ནས། སྤྱི་གཞན་མེད་པ། འོ་དེ་སྐྱེ་གི་རེད་ཟེར་མཐོང་ཕྱིར་ཟེར། ཁོས་དེ་སྤྱི་གཞན་དེ་ཉིད་མེད་ན་ག་སོ་སྤྱི་གཞན་མེད་ན་དེ་ཉིད་རྩ་བ་ཉིད་ནས་སྐྱེ་གི་མ་རེད་ལབ་པ་རེད་པ།